དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཞི་པ་ས་ག་ཟླ་བའི། ཚེས་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་དྲུག་པའི་ཚེས་གཉིས། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། འཆི་མེད་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ཆར་གསར་དུ་འདེམས་ཐོན་བྱུང་བའི་ཡུ་རོབ་ཀྱི་ལཱ་ཏི་ཝའི་རྒྱལ་ཁབ་ཀྱི་སྲིད་འཛིན Edgars Rinkēvičs མཆོག་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འཕྲིན་སྩལ་གནང་ཡོད་པའི། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས། ཉག་ཆུ་རྨ་རུ་ཟུར་གྲོང་སྡེའི་ཐང་ཆོག་ནགས་ཚལ་ལ་མེ་སྐྱོན་ཤོར་ནས་ཉིན་གསུམ་འགྲོ་བཞིན་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བཞུགས་སྒར་རྡ་རམ་ས་ལར། རྒྱལ་ཡུམ་ཆེན་མོའི་རྐང་རྩེད་སྤོ་ལོའི་གསེར་གྱི་ཕོར་པའི་རྩེད་འགྲན་ཐེངས་ཉི་ཤུ་རྩ་བརྒྱད་པ་དེ་དབུ་འཛུགས་གནང་ཡོད་པའི་འབྲེལ་བའི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱལ་ཚོགས་ཀྱི་བུད་མེད་ལ་དབྱེ་འབྱེད་འགོག་པའི་ཚོགས་ཆུང་ནས་རྒྱ་ནག་དང་འབྲེལ་བའི་དམིགས་བཀར་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་རྒྱ་ནག་གི་བུད་མེད་སྤྱི་དང། དམིགས་བསལ་བོད་ཀྱི་བུད་མེད་དང་ཡུ་གུར་ཁ་ཆེའི་བུད་མེད། དབང་པོ་སྐྱོན་ཅན་བུད་མེད་སོགས་ཀྱི་ཐོག་འཛིན་པའི་སྲིད་ཇུས་ལ་བློ་འཚབ་ཡོད་པ་དང་ལེགས་བཅོས་གཏོང་དགོས་པའི་རྒྱབ་གཉེར་གནང་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ། རྒྱ་ནག་དང་ཧོང་ཀོང་ཐའེ་ཝན་གྱི་ལེ་ཚན་དང། འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས། གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐོག་མར་དེ་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཞབས་ཨེད་གྷར་རེན་ཀི་ཝིས་ལགས་ཡུ་རོབ་ཀྱི་ཡུལ་གྲུ་ལཱཏ་བྷི་ཡའི་རྒྱལ་ཁབ་ཀྱི་སྲིད་འཛིན་དུ་འོས་འདེམས་བྱུང་བར་ཕྱི་ཟླ་དྲུག་པའི་ཚེས་གཅིག་ཉིན་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པ་རེད་འདུག ྋགོང་ས་མཆོག་གིས་བསྩལ་གནང་མཛད་པའི་གསུང་འཕྲིན་དེའི་ནང་མགོན་པོ་གང་ཉིད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་བཟུང་ལ་ཏི་ཝའི་ནང་ཐེངས་འགའ་ཤས་ཆིབས་བསྒྱུར་བསྐྱངས་སྐབས་ཡུལ་དེའི་མི་རབས་རྒན་གཞོན་གཉིས་ཀའི་ཁྲོད་མིའི་བཟང་སྤྱོད་ཡོན་ཏན་གོང་འཕེལ་གཏོང་རྒྱུ་དང། ཆོས་ལུགས་འཆམ་མཐུན་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་གོང་འཕེལ་གཏོང་ཐབས་ཀྱི་ཐད་དགོངས་གཞིར་དགའ་མོས་དང་དོ་སྣང་ཞུ་གི་ཡོད་པ་གཟིགས་སྣང་བྱུང་བ་བཀའ་གནང་འདུག་དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་འཚམས་འཕྲིན་དེའི་ནང། ལ་ཏི་ཝི་ཡ་དང་ཁྱིམ་མཚེས་ཡུལ་གྲུ་ཨེས་ལོ་ནི་ཡ་དང་ལུ་ཐི་ནི་ཡ་བཅས་ཀྱིས་རང་རང་གི་ལོ་རྒྱུས་ཀྱི་ཉམས་མྱོང་དཔེར་བླངས་ནས་ཡུལ་ལུང་འདི་དག་ལ

ཨུ་རུ་སུའི་སྤྱི་མཐུན་རྒྱལ་སྲིད་སྤྱི་ཁྱབ་ཁང་གིས་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ཟླ་བ་དགུ་པའི་ཚེས་དྲུག་ཉིན་རང་བཙན་གྱི་རྒྱལ་ཁབ་ཏུ་ངོས་ལེན་མ་བྱས་པའི་བར་ཨུ་རུ་སུའི་གཅིག་སྡུད་ཀྱི་སྲིད་དབང་འོག་ཚུད་ཡོད་ཅིང། ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་ཀྱི་འོག་ནས་རང་བཙན་ཐོབ་མ་ཐག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་དགུ་ནས་ཟླ་བ་བཅུ་པའི་ཚེས་གཉིས་བར་ཨུ་རུ་སུའི་མངའ་འོག་ནས་རང་བཙན་ཐོབ་པའི་ལི་ཐུ་ནི་ཡའི་སྲིད་འཛིན Vytautas།

ཡང། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་ཚོགས་ཆུང་ཞིག་གིས། རྒྱ་ནག་གིས་བོད་ནང་གི་བོད་ཕྲུག་རྣམས་རྒྱ་རིགས་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་དེ་དང་བོད་ཀྱི་ཆོས་ལུགས་ཀྱི་རང་དབང་ཁག་གི་ཐོག་རྒྱུན་ཆད་མེད་པར་ཐེ་བྱུས་བྱས་པ་དེར་ཐུགས་འཚབ་ཡོད་པའི་སྐོར་གསུངས་འདུག་དེ་ཡང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་ཤེས་རིག་དང་ཚན་རིག་རིག་གཞུང་དང་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས།

དེ་བཞིན་གོང་ཞུས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་གྲོས་ཆོད་དེའི་ནང་རྒྱ་ནག་གཞུང་གིས་བོད་ཀྱི་ལོ་ངོ་བརྒྱ་ཕྲག་མང་པོའི་རིང་གི་སྤྲུལ་སྐུའི་ལམ་ལུགས་དེ་དང་ལྷག་པར་དུ ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་ཐད་ཐེ་གཏོགས་བྱེད་པ་དེ་ནི་བོད་མིའི་ཆོས་དད་རང་དབང་དང། དད་པ་ཡིད་ཆེས་ཐོག་བྲད་ཤད་ཆེན་པོ་ཞིག་ཡིན་པར་སོང་དགག་པ་ཤུགས་ཆེ་ཡོད་པའི་སྐོར་བཀོད་གནང་ཡོད་པ་རེད་འདུག་ད་དུང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་གྲོས་ཆོད་དེའི་ནང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་གི་ངོས་ནས་རྒྱ་ནག་དང་དེ་མིན་རྒྱལ་སྤྱིའི་ཚོགས་འདུ་ཁག་གི་ཐོག་བོད་ནང་གཏན་འཇགས་སློབ་གྲྭ་ཁག་འཛུགས་རྒྱུ་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པའི་སྐུལ་འདེད་དང་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུ་ངོས་འཛིན་གནང་ཕྱོགས་དེར་གུས་བཀུར་བྱེད་དགོས་པའི་ཐོག་གླེང་སློང་དགོས་པའི་སྐོར་གོང་ཞུས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་གྲོས་ཆོད་དེའི་ནང་བཀོད་གནང་ཡོད་པ་རེད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། གསར་འགྱུར་ཁག་ཅིག་མུ་མཐུད་ནས་ཕྲན་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡིན། ཡུ་གུར་དང་ཧོང་ཀོང་ལས་འགུལ་བའི་སྐུ་ཚབ་ཚོགས་ཆུང་ཞིག་བོད་མིའི་སྒྲིག་འཛུགས་ཀྱི་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་དུ་ཕེབས་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་དྲུག་དང་ཉི་ཤུ་རྩ་བདུན་ཉིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཞབས་ཞུ་ཁང། International Service for Human Rights། གི་རྒྱ་ནག་དང་ལྷོ་ཨ་མི་རི་ཀའི་ལས་ཤག་འགན་འཛིན Rafael Viana David ལགས་ཀྱིས་སྣེ་ཁྲིད་པའི་ཡུ་གུར་དང་ཧོང་ཀོང་བའི་སྐུ་ཚབ་ཚོགས་ཆུང་ཞིག་བོད་མིའི་སྒྲིག་འཛུགས་ཀྱི་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་དུ་ཕེབས་གནང་ཡོད་པ་རེད་འདུག་དེ་ཡང་སུད་སི་སྐུ་ཚབ་དོན་གཅོད་ཁང་གི་འགྲོ་བ་མིའི་ཐོབ་ཐང་ཚན་པས་ལྷོ་ཨ་མི་རི་ཀའི་ཁུལ་དུ་འགྲོ་བ་མིའི་ཐོབ་ཐང་དང་བོད་དོན་གོ་རྟོགས་སྤེལ་སླད་སྐུ་ཚབ་ཚོགས་ཆུང་ལ་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་ངོ་སྤྲོད་གནང་ཞིང།

ཁོང་གིས་གཞུང་འབྲེལ་ཐོག་བོད་དང་ཡུ་གུར། ཧོང་ཀོང་སོགས་པའི་འགྲོ་བ་མིའི་ཐོབ་ཐང་ཐད་འབྲེལ་མོལ་བྱ་རྒྱུའི་ཐུགས་འདོད་ཡོད་གསུངས་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཡང་ཨ་མི་རི་ཀའི་སོ་ཉུལ་གྱི་ལས་ཀ་བྱེད་མཁན་ཞིག་དང། རྒྱ་མི་རིགས་གཉིས་ཀྱིས་ཨ་མི་རི་ཀའི་ནང་གནས་སྡོད་བྱེད་མཁན་རྒྱ་མི་ཁག་ཅིག་རྒྱ་ནག་ཏུ་ཕྱིར་ལོག་བྱ་རྒྱུའི་ཐབས་ཤེས་བྱས་པར་ཁྲིམས་ལ་སྦྱར་ཡོད་པ་རེད་འདུག། དེ་ཡང་ཨ་མི་རི་ཀའི་སོ་ཉུལ་གྱི་ལས་ཀ་བྱེད་མཁན Michael McMahon ཟེར་བ་ཞིག་དང་རྒྱ་རིགས Zheng Congying དང Zhu Yong ཟེར་བ་མི་གསུམ་པོ་དེ་དག་གིས་དེ་སྔོན་རྒྱ་ནག་གི་གྲོང་ཁྱེར་ཞིག་གི་ནང་ལས་ཀ་བྱེད་མཁན་གྱི་དཔོན་རིགས་ཤིག་དང་ཁོ་པའི་བཟའ་ཟླ་དང་བུ་མོ་བཅས་པ་རྒྱ་ནག་ལ་ཕྱིར་ལོག་བྱེད་ཐབས་ཐོག་ངན་བྱུས་བཏིང་བར་ཉེས་འཛུགས་ཕོག་ཡོད་པ་རེད་འདུག། གྱོད་གཏུག་དེའི་ཁྲིམས་རྩོད་པ Irisa Chen ཞུ་བས་ཁྲིམས་ཁང་ནང་ཆག་སྒོ་ཕོག་པའི་དོ་བདག་དང་ནང་མི་རྣམས་ལོ་མང་པོའི་རིང་རྒྱ་ནག་གིས་སུན་གཙེར་བཟོས་པ་དང་བྱེད་ཐབས་དེ་ནི་རྒྱ་ནག་གིས་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་རྒྱ་མི་རྣམས་རང་རང་སོ་སོའི་འདོད་པ་མེད་པར་བཙན་དབང་ཐོག་རྒྱ་ནག་ལ་ཕྱིར་ལོག་བྱེད་ཐབས་ཤིག་ཡིན་པ་རེད་ཅེས་གསུངས་འདུག། གྱོད་གཏུག་དེའི་གྱོད་ཡ་གོང་ཞུས་ཀྱི་མི་གསུམ་པོ་དེ་དག་གིས་རྒྱ་ནག་གཞུང་གིས་ཕྱི་རྒྱལ་ནང་གནས་སྡོད་བྱེད་མཁན་རྒྱ་མི་རིགས་རྣམས་རྒྱ་ནག་ཏུ་ཕྱིར་ལོག་བྱེད་པའི། Operation Fox Hunt། ཅེས་པའི་ལས་འཆར་དེའི་ཆ་ཤས་མིན་རབས་དང། ཁོ་པ་ཚོའི་ཁྲིམས་རྩོད་པས་ཁོ་པ་ཚོ་དངུལ་བུན་ཕྱིར་ལོག་ཐོག་ལས་ཀྱི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་མི་གསུམ་པོ་དེ་དག་གིས་རྒྱ་ནག་ལ་ཕྱིར་སློག་བྱེད་ཐབས་བྱས་པའི་མི་དེས་དེ་སྔོན་ཁོ་པ་རྒྱ་ནག་གཞུང་གི་ལས་ཀ་བྱེད་སྐབས་དངུལ་ལྐོག་ལེན་བྱས་པའི་ཉེས་འཛུགས་བྱས་ཡོད་པ་རེད་འདུག་གོང་ཞུས་ཀྱི་གྱོད་གཏུག་དེ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི། Brooklyn། དབུས་གཞུང་གི་ཁྲིམས་ཁང་དུ་ཁྲིམས་གཏུག་བྱེད་བཞིན་ཡོད་པ་དང། དེ་ནི་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་གྱི་སྲིད་ཇུས་ལག་བསྟར་གྲས་ཤིག་ཡིན་པའི་སྐོར་ཨ་མི་རི་ཀའི་གཞུང་གིས་གསུང་གི་ཡོད་པ་རེད་འདུག། བོད་ལ་ནང་པ་སངས་རྒྱས་པའི་ཆོས་ཧ་ཅང་གི་སྤུས་དག་པོ་ཡོད་པ་དེར་བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང། དོ་སྣང་ཡག་པོ་གནང་རོགས་ཞེས ྋགོང་ས་མཆོག་གིས་གཞོན་སྐྱེས་ཚོར་རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་བསྩལ་སྐབས་བཀའ་གནང་ཡོད་པའི་སྐོར་ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་གསན་རོགས་གནང། བོད་མིའི་དབུ་ཁྲིད ྋགོང་ས་མཆོག་ལ་འཆར་ཅན་ལྟར་རྡ་རམ་ས་ལ་ནང་ཆོས་ངོ་སྤྲོད་དུ་གོ་སྒྲིག་ཚོགས་ཆུང་གིས་གསོལ་འདེབས་ཞུས་དོན་ལྟར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཉི་མ་གཉིས་ཀྱི་རིང། བོད་རིགས་གཞོན་སྐྱེས་དང་སློབ་ཕྲུག་གཙོས་པ་གི་ཕྱི་ནང་གི་མི་དམངས་སྟོང་ཕྲག་འགའ་ལ་ནང་ཆོས་ངོ་སྤྲོད་དུ་གནང་བཞིན་པ་གི་ཉི་མ་གཉིས་པ་སྟེ། སྤྱི་ཟླ་ལྔ་བ་གི་ཚེས་པ་སོ་གཅིག་གི་ཉི་མ། གཞོན་སྐྱེས་སློབ་ཕྲུག་ཚོར་སློབ་གཉེར་ལ་དོ་གལ་དང་ཤེས་རབ་འཕེལ་བ་སོགས་སུ་དམིགས་ཏེ། ལྷག་པའི་ལྷ་མཆོག་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་འཇུག་ཕྱིར་དུ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་བཀའ་ཆོས་ཕེབས་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་བོད་ལ་སངས་རྒྱས་ཀྱི་ཆོས་ཧ་ཅང་སྤུས་དག་ཞིག་ཡོད་པ་དེར། བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང་དོ་སྣང་ཡག་པོ་གནང་རོགས་ཀྱི་སྐུལ་མ་གནང་གི་འདུག།
ཨོ་ད་འཛམ་བུ་གླིང་འདི་སྒང་ལ་ནང་པའི་ཡུལ་གྲུ་མང་པོ་ཡོད་རེད་ཡིན་ནའི་གཅིག་གིས་སློབ་སྦྱོང་བྱས་ནས་གཏིང་རིང་པོ་གཅིག་གི་ཐོག་ནས་ཕར་འགྲེལ་བཤད་རྒྱག་ཡ་ད་འདི་འདྲ་འདི་ང་ཚོ་བོད་པ་དྲག་ཤོས་ཡིན་པའི་བཟོ་ཞིག་འདུག་བོད་དང་སོག་པོ་སྔ་མོ་ཡིན་ན་ད་བྱས་ནས་ད་གང་ད་ཨེ་ནས་ད་ངས་བོད་ཀྱི། པའི་ལོ་སྟོང་ཕྲག་གི་རིང་ལ་ང་ཚོས་བདག་པོ་རྒྱག་བྱེད་པའི་སངས་རྒྱས་ཀྱི་ཆོས་དངོས་གནས་དྲང་གནས་ཀྱི་སྤུས་དག་པོ་ཞེ་པོ་ཞིག་ཡོད་བསྡད་པ་ད་དེ་ཨེ་ནི། ཁྱེད་རང་ཚོ་ཚང་མ་ལོག་གི་ད་དེ་འདྲས་ཀྱི་ཆོས་སྤུས་དག་པོ་དེ་ད་ད་རིང་ང་ཚོ་ཐོབ་བྱས་ཡོད་པ་ཡིན་དུས་ད་དེ་ལ་སོ་སོས་དོ་སྣང་ཡག་པོ་ཞིག་བྱེད་སློབ་སྦྱོང་ཡག་པོ་ཞིག་བྱེད་ཨེ་ནི་དངོས་གནས་དྲང་གནས་ཀྱི་སེམས་ཀྱི་ནང་ལོགས་ལ་ཡ་ཨེ་ནི། སངས་རྒྱས་པའི་ཆོས་ཟེར་ལབ་དུས་འདི་འདྲ་ཅིག་ཡིན་བསམ་པ་ཅིག་སེམས་ནང་ལོགས་ལ་ཡ་ཤར་ཐུབ་ཡ་བྱེད་ཀི། ཨེ་ནི་ང་རང་ཚོ་བོད་པ་ཅིག་གི་ངོས་ནས་བཤད་པ་ཡིན་ན་ཨེ་ནི་བོད་ཀྱི་ཆོས་དང་རིག་གཞུང་འདི་འདྲ་ཅིག་གི་ད་དཔལ་ནཱ་ལེནྡྲ་ནས་བརྒྱུད་པའི་སྤུས་དག་པོ་ཞེ་པོ་ཅིག་ཡོད་བསྡད་པ་ཅིག་ད་དེ་བར་སྐབས་དཔེ་ཉམས་ཆག་ཞེ་པོ་ཕྱིན་པ་རེད་དེ་བོད་རྒྱ་ཆེ་མི་མང་གི་དངོས་གནས་དྲང་གནས་ཀྱི་ལྷག་བསམ།

སྟོང་ཉིད་ངས་དགའ་རབ་བསྒོམ་གྱི་ཡོད་ད། སྟོང་ཉིད་ཕལ་ཆེར་ད། ཅིག། ཕལ་ཆེར་སྟོང་ཉིད་རྟོགས་ཡོད་ཟེར་ལབ་ན་ལབ་ཆོག་པའི་བཟོ་འདྲ་ཅིག། ཨེ། དེ་དང་འབྲེལ་ནས་བྱང་ཆུབ་ཀྱི་སེམས། ཕལ་ཆེར། ཅིག་བྱང་ཆུབ་ཀྱི་སེམས་ལ་བཅོས་མ་མ་ཡིན་པ་ཅིག་ཕལ་ཆེར། ད་སྐྱེས་ཡོད་ཟེར་ལབ་ན། རྫུན་མ་རེད་ཕལ་ཆེར་བདེན་པ་ཡིན།

འབྲས་བུ་ཐོན་ཡ་མེད་འགྲོ་ཚོར་བ་སླེབས་དུས་ཨ་ནི་གོང་ས་མཆོག་གིས་དེ་རིང་གསུངས་ར་ཨ་ནི། ཨོཾ་ཨ་ར་པ་ཙ་ན་དེ་དེ་སྐྱོར་ན་ཨ་ནི། ག་རེ། དངོས་གནས་བྱིན་རླབས་འཇུག་གི་རེད་ལབ་ནི་ར་ཨ་ནི་ང་ར་ང་རང་ངོས་ནས་དངོས་གནས་དེ་རིང་ཚོར་བ་དཔེ་སྐྱིད་པོ་ཅིག་བྱུང་སོང་བྱིན་རླབས་ཆེན་པོ་ཚོར་བ་བྱུང། ཡང་རྡ་སྟེང་བོད་ཁྱིམ་གྱི་སློབ་ཕྲུག་བསྟན་འཛིན་ཨོ་རྒྱན་ལགས་ནས་གོང་ས་མཆོག་ནས་བཀའ་ཕེབས་བཞིན་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་ཡོང་བར་བོད་ཀྱི་སྐད་ཡིག་དང་རིག་གཞུང་བསྐྱར་གསོ་ཁྱབ་སྤེལ་གནང་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་ང་ངའི་ན་ནར་ད་ང་ཚོ་བོད་པ་ཕྲུ་གུ་མང་ཆེ་བ་ད་བོད་ཡིག་འདི་ཚོ་ད་ཡ་ཉམས་པར་སླར་གསོ་བྱས་ཡོད་ན་ད་མིན་ད་བོད་པ་ལབ་ད་གསར་དུ་ད་ནས་བཙུགས་བྱ་རྒྱུ་འདི་ཚོ་ལ་ཨ་ནི་སོ་སོ་ངོས་ནས་རྒྱ་ནག་དང་ཨ་ནི་དེ་དེ་དེ་ད་སུ་ཤིང་ས་ན་ཨ་ནི་མི་གཞན་པ་ལ་བསླབ་པ་དང་ཨ་ནི་ད་སློབ་སྦྱོང་དེ་ཁྱབ་ཁྱབ་བསྐྱོད་དེ་ཨ་ནི་སྤེལ་བྱེད་བྱེད་བཞིན་པ་རེད།
ཉི་མ་གཉིས་ཀྱི་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་རིགས་གཞོན་སྐྱེས་སློབ་ཕྲུག་གཅིག་སྟོང་སུམ་བརྒྱ་ལྷག་གཙོར་བཟུང་གིས་ནང་ཆོས་ངོ་སྤྲོད་དེར་གོང་ས་མཆོག་གིས་སེམས་བསྐྱེད་དང་སྐྱབས་འགྲོ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་སོགས་དང་འབྲེལ་ཏེ་ནང་ཆོས་ངོ་སྤྲོད་བསྩལ་ཡོད་ཅིང། ཡང་རིང་མིན་སྤྱི་ཟླ་དྲུག་པ་གི་ཚེས་པ་བཞི་ས་ག་ཟླ་བ་གི་ཚེས་པ་བཅོ་ལྔ་གི་ཉི་མ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། གོང་ས་མཆོག་གིས་བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་བཀའ་ཆོས་སྩལ་གཏན་འཁེལ་ཡོད་སྐད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། ཉག་ཆུ་རྨ་རུ་མཚོ་གྲོང་སྡེའི་ཐང་འབྱོར་ནགས་ཚལ་ལ་མེ་སྐྱོན་ཤོར་ནས་ཉིན་གསུམ་འགྲོ་བཞིན་ཡོད་པའི་སྐོར་ང་ཚོའི་བཞུགས་སྒར་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་བློ་སྦེ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་ནས་བཟུང་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་ཉག་ཆུ་རྫོང་རྨ་རུ་མཚོ་གྲོང་སྡེའི་འབྱོར་གྲོང་ཚོའི་རི་རྒྱུད་དུ་ཡོད་པའི་ནགས་ཚལ་ཁྲོད་གློ་བུར་མེ་སྐྱོན་ཆེན་པོ་ཤོར་ཏེ་ད་ལྟའི་ཆར་ཉིན་གྲངས་གསུམ་འགྲོ་བཞིན་ཡོད་ཀྱང་མེ་གསོད་ཐུབ་ཀྱི་མེད་པ་དང། མེ་སྐྱོན་ཤོར་སའི་རི་ངོས་སུ་བྲག་དཀར་དགོན་པ་དང་གཤམ་དུ་ཐང་འབྱོར་ཞེས་པའི་གྲོང་ཚོ་ཆུང་ཆུང་དུད་ཚང་ཉི་ཤུ་ལྷག་ཙམ་ཡོད་པ་ཞིག་ཡོད་པ་དང། གྲོང་ཚོའི་མི་མང་དང་དགོན་པའི་དགེ་འདུན་པ་ཚོ་རྒྱ་ནག་གཞུང་གིས་གནས་སྐབས་མེ་སྐྱོན་ལ་གཡོལ་དགོས་པའི་བཀོད་ཁྱབ་འོག་ས་གནས་གཞན་ལ་འཁྲིད་ཡོད་པས་མི་སྣ་ལ་ཤི་རྨས་བྱུང་མེད་པ། བོད་ནང་དང་བཙན་བྱོལ་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་ཐེངས་འདིར་མེ་སྐྱོན་ཤོར་སའི་ནགས་ཚལ་དེ་བཞིན་ཉག་ཆུ་རྫོང་ནས་ཆུ་ཚོད་གཅིག་ལྷག་གི་སར་ཡོད་པ་དང། ད་ལྟའི་ཆར་རྒྱ་ནག་གཞུང་འབྲེལ་ངོས་ནས་མེ་གསོད་མཁན་བཏང་ཡོད་ན་ཡང་མེ་ཤོར་ཚད་སྤྱི་ལེ་བཅོ་ལྔ་ཙམ་ལ་མཆེད་བཞིན་ཡོད་པས་མེ་ཤུགས་ཆེན་པོ་དང་དུ་བ་སོགས་ཤུགས་ཆེར་འཕྱུར་བཞིན་ཡོད་པ་དང་མེ་སྐྱོན་དེ་ག་འདྲ་བྱས་ཏེ་ཤོར་བའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་པ་དང་མེ་སྐྱོན་ཤོར་སའི་ས་གནས་དེ་དག་རྒྱ་ནག་གཞུང་གིས་ནགས་ཚལ་སྲུང་སྐྱོབ་འོག་ཡོད་སྐོར་བརྗོད་ནས། མི་དམངས་ཤིང་ནགས་ཁྲོད་གང་བྱུང་འགྲོ་བཅུག་གི་མེད་པ་དང་ད་ལྟའི་ཆར་བོད་ནང་དཔྱིད་ཀ་ཡིན་པས་ས་གཞི་ཡོངས་སུ་ལྗང་མདོག་ཅན་ཆགས་ཡོད་པས་མེ་སྐྱོན་དེ་ལྟ་བུ་ཞིག་བྱུང་དགོས་དོན་མེད་པ་འགྲེལ་བརྗོད་གནང་གི་འདུག།
ཉག་ཆུ་རྨ་རུ་གྲོང་ཚོའི་རི་མགོ་ཁག་ཏུ་ཤིང་ནགས་སྟུག་པོ་ཡོད་སྟབས་སེམས་ཅན་མང་པོ་འཚོ་གནས་དང་ཤིང་རིགས་སྣ་ཚོགས་དང་ནགས་ཚལ་སོགས་རང་བྱུང་ཐོན་ཁུངས་ཧ་ཅང་ཤུགས་ཆེན་པོ་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཞན་དེས་དེ་སྔ་རྒྱ་ནག་གཞུང་གིས་ཉག་ཆུ་རྫོང་གི་ས་གནས་ཁག་ཅིག་ཏུ་རི་མགོར་ཤིང་ནགས་གཅོད་འབྲེག་ཤུགས་ཆེར་བྱས་མྱོང་ཡོད་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུའི་ནང་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་དང་ཁོང་གི་འབྲེལ་ཡོད་སློབ་མ་ཚོས་ཉག་ཆུ་ས་ཁུལ་གྱི་ཁོར་ཡུག་སྲུང་སྐྱོབ་ཆེད་རྫོང་དང་ཁུལ་ཞིང་ཆེན་བཅས་སུ་ནགས་ཚལ་གཅོད་འབྲེག་མི་ཆོག་པའི་ཞུ་གཏུག་རིམ་པར་བྱས་འབྲས་སུ་ཤིང་ནགས་དང་ནགས་ཚལ་མང་དག་ཅིག

མེ་སྐྱོན་བྱུང་བའི་གནས་ཚུལ་ལོ་ལྟར་བྱུང་གི་ཡོད་པ་རེད་ལ། དཔེར་ན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐེ་བོའི་སྟག་ར་ནགས་རིའི་ནང་མེ་སྐྱོན་ཆེན་པོ་ཤོར་ཏེ་ཁྱོན་ཉིན་མཚན་དགུ་རིང་གསོད་མ་ཐུབ་པའི་གནས་ཚུལ་བྱུང་ཡོད་པ་དང། རྗེས་སུ་ས་གནས་ཡུལ་མི་ཚོས་རྒྱ་ནག་གཞུང་གིས་མེ་སྐྱོན་རྗེས་སུ་ཤིང་ནགས་གཅོད་འབྲེག་གིས་དབོར་འདྲེན་བྱས་ཡོད་སྐོར་བརྗོད་ཡོད་པ་རེད་ལ། དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་དཀར་མཛེས་ཁུལ་སེར་ཤུལ་རྫོང་ཁོངས་ཀྱི་ནགས་རི་ཞིག་ཏུ་མེ་སྐྱོན་ཆེན་པོ་བྱུང་བར་ས་གནས་སྲིད་གཞུང་གི་མི་སྣ་ཚོས་མེ་གསོད་ཐབས་མ་ཤེས་པར་བརྟེན་ཉིན་ཞག་དྲུག་རིང་མེ་མཚམས་མ་ཆད་པར་འབར་ཏེ་ཤིང་ནགས་དང་སེམས་ཅན་ལ་མེ་སྐྱོན་ཆེན་པོ་བྱུང་ཡོད་པ་རེད་ལ། གཞན་ཡང་ཕྱི་ལོ་ཉིས་སྟོང་བཅུ་ལོར་ཀོང་པོ་ཁུལ་རྫ་ཡུལ་རྫོང་གི་ནགས་ཚལ་ལ་མེ་ཤོར་ཏེ་ས་ཁྱོན་སྤྱི་ལེ་ཉི་ཤུ་རྩ་དྲུག་ལྷག་གི་ཤིང་ནགས་ཚིག་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། བཞུགས་སྒར་རྡ་རམ་ས་ལར་རྒྱལ་ཡུམ་ཆེན་མོའི་རྐང་རྩེད་སྤོ་ལོའི་གསེར་གྱི་ཕོར་པའི་རྩེད་འགྲན་ཐེངས་ཉི་ཤུ་རྩ་བརྒྱད་པ་དེ་ཕྱི་ཟླ་དྲུག་པའི་ཚེས་གཅིག་ཉིན་དབུ་འཛུགས་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་གཅིག་ཉིན་བཙན་བྱོལ་ནང་གྲགས་ཆེ་བའི་རྒྱལ་ཡུམ་ཆེན་མོ་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པ་དེ་བཞུགས་སྒར་རྡ་རམ་ས་ལའི་རྡ་སྟེང་བོད་ཁྱིམ་སློབ་གྲྭར་དངོས་སུ་འགོ་འཛུགས་གནང་སོང། ཡང་དེ་དང་ཕྱོགས་མཚུངས་ད་རེས་རྒྱལ་ཡུམ་ཆེན་མོ་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་ཡ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་གནང་བའི་ནང་ལ་ཡ་ག་དུས་ཡིན་ན་ལ་ཡ་རྩེད་མོ་རྩེ་བའི་སྐབས་ལ་ཡ་ཚང་མས་འཆམ་མཐུན་ངང་ནས་ཡ་རྩེ་དགོས་པ་གལ་ཆེན་པོ་ཡིན་པ་དང་ལྷག་པར་དུ་ད་རེས་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་ཡ་ཤིམ་ལ་རུ་ཁག་མཉམ་ཞུགས་གནང་མ་ཐུབ་པའི་ཐད་ཐོག་ལ་ཡ་སྲིད་སྐྱོང་མཆོག་ནས་དགོངས་ཚུལ་འདི་ལྟར་གསུང་གི་འདུག། ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་རྩེད་མོ་ག་དུས་རྩེ་བ་ཡིན་ནའི་མཐའ་མ་དེ་ལ་ཡང་རྙོག་དྲ་ཡོད་དེ་འགའ་ཆེ། ད་ལྟ་ངེད་ཅག་ངག་བྷེ་ཁའི་ཤིམ་ལ་ཕྱིན་པའི་སྐབས་ལ། ཡང་བྷེ་ཁའི་སྔོན་མ་རྒྱལ་ཡུམ་ཆེན་མོའི་གི་རྩེད་འགྲན་གཅིག་སྐབས་ལ། དཀའ་རྙོག་ཅིག་འཕྲད་ནས་ད་དེ་འདྲ་སིམ་ལའི་གི་རྩེད་འགྲན་པ་ཁོང་ཚོ་མར་ད་ལྟ་བཏོན་བཞག་འདུག་བ། ད་དེ་ཚོའི་གི་གནད་དོན་སུ་ར་བོ་ཆེན་པོ་ཡིན་ན་དེ་ཡོང་མོ་བ་ཡ་སུ་ར་བོ་ཆེ་རེད་དེ་ཚོ་ཁོ་ང་ཚོ་ང་རང་ཚོ་མཐུན་ལམ་ཡོང་ཡ་དང། ཕན་ཚུན་ངོ་ཤེས་པ་ཡོང་ཡ་དང་དེ་ཚོ་གལ་ཆེ་གི་རེད་མ་གཏོགས་ཅིག cup གཅིག་རག་མ་རག་གི་དེ་གནད་འགག་གང་མ་རེད་བ། དེ་རྒྱ་ཆེ་ས་ནས་བསམ་བློ་བཏང་ཐུབ་པ་འདྲ་བོ་བྱུང་བ་ཡིན་ན། ཨ་ནི་ང་ཚོ་རྩེད་མོ་དེ་རྩེད་མོ་ངོ་བོ་རང་ནས་བྱས་འཕྲོད་བསྟེན་གི་ཐོག་ནས་ཡིན་ནའི་རེད་ང་རང་ཚོ་གཞོན་སྐྱེས་མང་པོ་ཚོ་འཛོམས་ས་གི་སྡིངས་ཆ་གི་ངོ་བོ་ཐོག་ནས་ཡིན་ནའི་རེད་ཕན་ཚུན་གཅིག་གཅིག་ངོ་ཤེས་ཡ་དང་གཅིག་གཅིག་ནས་སློབ་གསོ་ལེན་ཡ་གི་ངོ་བོ་དེ་གལ་ཆེ་ཡ་ལྟ་ཐུབ་པ་འདྲ་བོ་བྱུང་བ་ཡིན་ན། ཨ་ནི་ང་ཚོ་རྩེད་མོ་རྩེ་ཡ་དེ་གའི་རྩེད་མོ་རང་གི་རྩེ་ཡ་གི་ཀུན་སློང་དང་གཞན་པ་ལ་འཁོན་འཛིན་མེད་པའི་ཐོག་ནས།

དབུ་འབྱེད་གནང་ཡོད་པའི་སྐོར་ང་ཚོའི་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་གསན་རོགས་གནང།
ཟླ་བོ་འདིའི་ཕྱི་ཚེས་སུམ་ཅུ་ཉིན་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ཀྱི་ནང། བོད་ནས་ཕྱིས་སུ་འབྱོར་བའི་བོད་མི་རྣམས་ལ་སྡོད་ཁང་བཞི་བཅུ་གསར་རྒྱག་ལེགས་གྲུབ་ཟིན་པའི་དབུ་འབྱེད་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་དབུ་བཞུགས་ཀྱིས་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང། ནང་སྲིད་ཟུང་དྲུང་བསྟན་འཛིན་ཀུན་བཟང་ལགས་དང་དེ་བཞིན་ལས་འཆར་འགན་འཛིན་ཟུང་དྲུང་བསྟན་འཛིན་མཁྱེན་རབ་ལགས་དང་གཞན་ཡང་འདོད་རྒུ་གླིང་ས་གནས་འགོ་འཛིན་གཙོས་པའི་ལས་སྣེ་རྣམ་པ་ལྷན་ཞུགས་གནང་འདུག་ལ། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་སྡོད་ཁང་གསར་རྒྱག་གི་ལས་གཞི་དེ་ནི་བཀའ་ཤག་སྐབས་བཅུ་བཞི་པ་དང་བཅོ་ལྔའི་སྐབས་ཀྱི་ལས་འཆར་ཞིག་ཡིན་པ་སོགས་ཀྱི་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ད་ལྟ་མོན་གྷོ་ལ་ཡ་ཨན་གྲོང་པ་ལྔ་བཅུ་ང་གྲངས་ཅིག་ཁོང་ཚོ་ལ་ཡར་སྡོད་ཤག་བརྒྱབ་ཡག་ཐོག་མ་དེ་ལ་གྲོང་པ་སུམ་ཅུ་སོ་གྲངས་བྱས་ཨང་ད་ལྟ་སྡོད་ཤག་བརྒྱབ་བཞག་པ་དེ་བཞི་བཅུ་ཞེ་གྲངས་བྱས་ཨང་ད་དུང་ཡང་དགོས་ཡོད་ཟེར་གྱིན་ཀྱི་མ་དེ་བ་ནས་སླེབས་ཡོང་བ་དེ་དངོས་ཡོད་གནས་ཚུལ་ཡིན་པ་དེ་འདྲས་ཡང་ངོ་ཐག་ཆོད་པ་བཅུ་བྱས་གྱིན་ཁྱོན་ཡོངས་ནས་ལྔ་བཅུ་ཅིག་འདུག་ཨེ་ནས་ད་མགོ་དབུ་འབྱེད་ཞུ་ཡ་འདི་ཐོག་མ་ད་བཀའ་ཤག་སྐབས་བཅོ་ལྔའི་གི་སྐབས་ནས་བྱས་ཨན་དེ་བར་དུ་དེ་ཀོ་བིད་སླེབས་རྗེས་ཕྱག་ལས་གནང་མ་ཐུབ་པའི་རྒྱུ་མཚན་ལ་བརྟེན་ནས་རྩག་གསུམ་གི་ཁ་ཚིན་དང་ཕྱི་ཟླ་ལྔ་པའི་ལྟར་ཉིན་གསང་སྔགས་བཅའ་དྲུག་ལ་ད་ཆ་ཚང་གྲུབ་པ་སོང་ཙང་ཨན་གཙོ་བོ་བྱས་ན་དཔལ་ལྡན་སྲིད་སྐྱོང་མཆོག་ཨན་གདན་འདྲེན་ཞུ་ཡ་བྱས་པ་རེད་དེ་ཨ་ནས་དཔལ་ལྡན་སྲིད་སྐྱོང་མཆོག་མཛད་བྲེལ་ཆེན་པོ་ཞེ་པོ་ཅིག་གི་གནས་སྟངས་ཆགས་བསྡད་དུས་ཨ་ནས་ལས་ཁག་གི་འབྲེལ་ཆགས་ཀྱི་ངོས་ནས་ནང་སྲིད་དྲུང་ཆེ་འགྲོ་དགོས་འདུག་ཞེས་བཀའ་གནང་པ་ནང་བཞིན་ནང་སྲིད་དྲུང་ཆེ་དེ་ལ་ཡ་ད་མགོ་དབུ་འབྱེད་ལ་བཅར་ཡག་གི་རྒྱུ་མཚན་འདུག་སེ་ཡིན། སྡོད་ཁང་དེའི་ནང་མི་གཅིག་བྱས་པའི་སྡོད་ཁང་དང་ནང་མི་བཞི་བྱས་པའི་སྡོད་ཁང་བཅས། སྡེ་ཚན་ཁག་གཉིས་ཡོད་ཅིང་སྡོད་ཁང་གསར་རྒྱག་གི་ལས་གཞིའི་ཆེད་མཐུན་འགྱུར་རྒྱབ་སྐྱོར་གནང་མཁན་བོད་མིའི་སྒྲིག་འཛུགས་ཀྱིས་གཙོས་པའི་སྡེ་ཚན་ཁག་བཞི་ཙམ་ཞིག་ཆགས་ཀྱི་ཡོད་པ་རེད་འདུག། ཕལ་ཆེར་ཅིག་ཨེ་བརྒྱད་ཅུ། བདུན་ཅུ་བརྒྱད་ཅུ་ཆ་ཚང་འདྲ་བོ་ཅིག་ད་བོད་མི་སྒྲིག་འཛུགས་རང་ནས་གནང་བསྡད་ཡོད་རེད་ཡིན་ནའི་འདི་ནང་ལོགས་ལ་ཡ German Aid to Tibetan གི་ཕྱག་དངུལ་ཕྱག་རོགས་གནང་ཡོད་རེད། ཨ་ནི USAID PRM ནས་ཨ་ནི PRM དེ་གིས་རོགས་པ་གནང་ཡོད་རེད། ཨ་ནི་དེ་ག་ནང་བཞིན་དེ་ལ་ཡོད་པའི་དགོན་པ་གྲྭ་ཚང་དེ་ཚོ་གིས་ཕྱག་རོགས་གནང་ཡོད་རེད། སོང་ཙང་སྡེ་ཚན་བཞི་ཅིག་གིས་ཕྱག་རོགས་གནང་ཡོད་རེད། ཕྱག་རོགས་གནང་གི་ནང་ནས་ད་འགྲོ་སོང་ཁྱོན་ཡོངས་ཀྱི་ཅིག་གི་ཅིག་ཀ་རོར་བཞི་དང་འབུམ་སུམ་ཅུ་མན་ཞིག་འགྲོ་བཞག་དེ་གི་དེ་ཆ་ཚང་འདྲ་བོ་ཅིག་གི་བརྒྱ་ཆ་བརྒྱད་ཅུ་ཞིག་བོད་མི་སྒྲིག་འཛུགས་རང་ནས་མར་གསོལ་རས་གནང་བ་རེད། ཕྱི་ལོ་ཉིས་སྟོང་བཅུ་ལོ་ཙམ་ཞིག་ནས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གོང་མའི་སྐབས། བོད་ནས་གསར་དུ་འབྱོར་བ་རྣམས་ཀྱིས་གཙོས་པའི་བོད་མིའི་སྡོད་ཁང་མ་འདངས་པ་རྣམས་ལ། ཧི་མ་ཅལ་མངའ་སྡེའི་སྦིར་ཁུལ་དང་རྒྱ་གར་ལྷོ་ཕྱོགས་སྦེལ་ཀུབི་ལུགས་བསམ་དང། དེ་བཞིན་ལྡེ་ར་ལྡུན་དང་ཀུ་ལུ་བཅས་ས་གནས་ཁག་བཞིའི་ནང་སྡོད་ཁང་གསར་རྒྱག་གི་མཐུན་འགྱུར་གནང་ཡོད་པ་རེད། སྐབས་དེའི་བཀའ་ཤག་ངོས་ནས་མ་འོངས་པར་བོད་མི་རྣམས་ཁ་འཐོར་དུ་མ་འགྲོ་བར་གཞིས་ཆགས་ཁག་གི་ནང་མཉམ་གནས་ཐུབ་རྒྱུར་དམིགས་ཡུལ་འཆར་གཞི་བཀོད་སྒྲིག་གནང་ཡོད་པ་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། ད་ལྟ་ཕལ་ཆེར་ཉིས་སྟོང་ཉི་ཤུ་རྩ་གཉིས་དེ་བར་ནས་ནང་སྲིད་ལས་ཁུངས་ནང་ལོག་ལ་ཡར་སྔོན་རྩིས་ནང་ལ་འཁེལ་རྗེས་ནས་སྐབས་དེ་དུས་ཕལ་ཆེར་གྲོང་པ། ཆིག་སྟོང། སུམ་བརྒྱ་བཞི་བརྒྱ་ཅིག་ད་ལྟ་འདི་ནང་ལོག་ལ་རྒྱ་གར་ནང་ལ་ཡོད་རེད་ཨ་ནི་དེ་ནས་བལ་ཡུལ་ནང་ག་ལ་གང་འཚམས་བྱས་རེད་དེ་གའི་ཆ་ཚང་ལ་ཡར་ཨ་ནི་ས་ཆ་ཐབས་ཤེས་བྱས་ནས་ད་ཨོ་རི་ས་དང་མན་སྤར་འགྲོ་གི་བྱས་ན་ཆ་ཚང་འགྲོ་གི་བྱས་རིན་མེད་བྲེལ་ཡག་འཆར་ཤེས་ཅིག་ནན་པར་དང་ཨོ་རི་ས་ལ་ཡར་ད་དེ་གའི་དེ་སོ་སོ་འགྲོ་གི་ཡིན་སོང་ན་བརྒྱ་ཆ་བརྒྱ་ནས་བརྒྱ་རིན་མེད་ས་ཆ་དང་ཁང་པ་གཉིས་ཆ་རིན་མེད་དུ་གནང་ཡག་གི་བཀའ་ཤག་དགོངས་གཞི་གནང་བསྡད་ཤག། དེ་ནས་ད་ད་ལྟ་ལྷོ་ཕྱོགས་ཕྱོགས་མོན་གྷོར་རེད་སྦེ་ལ་ཀོ་པི་རེད་ཧོན་སུར་རེད་ཀོ་ལི་གྷལ་རེད་ཡང་དེ་གི་ནང་ལ་ཡར་ཕེབས་ཀྱི་ཡིན་སོང་ན་ཨན་དེ་གི་ནང་ལོག་ལ་ཕེབས་ཡ་དེ་ས་ཆ་གནང་བ་དང་མཉམ་དུ་ཨན་ཁྲལ་ཕྲན་བུ་ཅིག་དངུལ་ཅིག་གནང་རྗེས་ནས་ཨན་སོ་སོ་དེ་ཁང་པ་རྒྱག་ཡ་རེད་ཤག་ཨན་དེ་ཁང་པ་དེ་ད་ད་ལྟ་ང་ཚོ་དམིགས་བསལ་ས་ཆ་ཡོད་མ་རེད་ད་རིང་ང་ཚོ་མོན་གྷོར་མི་མང་ཚོགས་ཆེན་ལ་ཡར་འགྲོ་དགོས་ཞུས་པ་ཡིན། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་མཆོག་ཟླ་བ་འདིའི་ཕྱི་ཚེས་ཉེར་རྩ་དགུ་ཉིན་མོན་གྷོ་འདོད་རྒུ་གླིང་གཞིས་ཆགས་ཀྱི་ནང་ཕེབས་འབྱོར་བྱུང་སྟེ་འདི་ཚེས་སུམ་ཅུའི་ཉིན། གཞིས་སྒར་དེའི་ནང་སྡོད་ཁང་གསར་རྒྱག་ལེགས་གྲུབ་ཟིན་པའི་དབུ་འབྱེད་གནང་བ་དང་བསྟུན། རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་གི་ནང་ཕྱོགས་བསྐྱོད་ཀྱིས་གཞིས་ཆགས་ཁག་གི་ནང་ཡོད་པའི་ལས་འཆར་ཁག་ལ་རྟོག་ཞིབ་དང་རྒན་གསོ་ཁང་ལ་གཟིགས་སྐོར་དང། མཉམ་འབྲེལ་རྒན་འཐུས་རྣམ་པར་ཐུག་འཕྲད་གནང་རྒྱུ་མ་ཟད། ད་དུང་གཞིས་ཆགས་ཀྱི་ནང་ས་ཞིང་འདེབས་ལས་གནང་ཕྱོགས་དང་ཁོར་ཡུག་དང་འབྲེལ་བའི་གནས་སྟངས་སོགས་ཀྱི་ཐད་རྒྱུས་ལོན་གྱིས་མང་ཚོགས་ལ་དེ་འབྲེལ་གྱི་བཀའ་མོལ་གནང་རྒྱུ་ཡིན་སྐོར་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། གལ་ཆེ་བ་འདྲ་བོ་ཅིག་ཆ་ཤར་བ་འདྲ་ཅིག་ནི་ད་རེས་ངེད་ཀྱི་ཞུ་ཡ་དེ་འདི་རེད། ས་ཁུལ་སོ་སོའི་སོ་སོའི་གི་ནང་ལོག་ལ་ཞིང་ཁ་བཏབ་མ་ཐུབ་ཨ་ནི་བོགས་མ། ཡུལ་མི་ལ་བཏང་པ། ཨ་ནི་ཡང་མེད་ན་སོ་སོའི་ནང་ཁུལ་ལ་བཏང་པ་ཨ་ནི་ཞིང་ཁ་བཏབ་པའི་སྐབས་ལ་རྫས་ལུད་ཤུགས་ཆེན་པོ་ཞེ་པོ་ཅིག་བླུགས་པའི་ཉེར་ལེན་ལ་བརྟེན་ནས་སའི་འོག་གི་ཆུ་ཚང་མ་སྐྱོ་པོ་ཆགས་ཀྱི་ཡོད་པ་དེ་ལ་བརྟེན་ནས་འཕྲོད་བསྟེན་དཀའ་ངལ་ཞིག་འཕྲད་ཀྱི་ཡོད་པ། མིག་རེད་སྐྲ་བུད་ཡ་རེད་པགས་པ་གི་ན་ཚ་རེད་དེ་འདྲ་མང་པོ་སླེབས་ཀྱི་ཡོད་པ། དེ་གའི་དེ་རང་ངོས་ནས་བསམ་བློ་དགོས་མགྱོགས་བློས་བྱས་ནས་ཨ་ནི། དེའི་མང་ཚོགས་ཀྱི་དབུ་ཁྲིད་ཚོ་གི་འགན་འཁྱེར་བྱས་ནས་དེ་འདྲའི་རིགས་ལ་ཡར་དམ་དྲག་གནང་དགོས་ཀྱི་ཡོད་པ། ཨ་ནི་དེ་ག་ནང་བཞིན་གད་སྙིགས་ཀྱི་དཀའ་ངལ་དེ་ཆེན་པོ་ཞེ་པོ་ཅིག་རེད་ཤག་ད་མོན་གྷོར་སྦེ་ལ་ཀོ་པི་སྔ་མ་ང་དེ་མོན་གྷོར་ལས་ཀ་བྱེད་པའི་སྐབས་ནས་མོན་གྷོར་སྦེ་ལ་ཀོ་པི་གཞིས་ཆགས་ཚང་མ་ལ་ཡར་གད་སྙིགས་ཀྱི་དཀའ་ངལ་དེ་ཞུ་ཀྱི་ཡོད་རེད། གད་སྙིགས་དེའི་གི་དཀའ་ངལ་དེ་ང་ཚོའི་གནས་སྐབས་ཀྱི་དཀའ་ངལ་མ་རེད། ཨ་ནེ་ད་ཕུགས་རྒྱང་རིང་པོ་ལོ་བརྒྱ་ཉིས་བརྒྱར་དཀའ་ངལ་སྤྲད་ཡོང་ཡ་གྱི་འགྱིག་ཤོག་མང་པོ་བེད་སྤྱོད་བྱེད་ཡ་དང། ད་ལན་ནང་སྲིད་དྲུང་ཆེ་མཆོག་དང་ལྷན་དུ་བྷང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང་ནང་སྲིད་ཟུང་དྲུང། བསྟན་འཛིན་ཀུན་བཟང་ལགས་ལྷན་རྒྱས་ལ་ཕེབས་གནང་གི་ཡོད་ཅིང། ཁོང་རྣམ་པ་མོན་གྷོ་དང་ཧོན་སུར། དེ་བཞིན་སྦེལ་ཀོབ་ལུགས་བདེ་གཞིས་གྲོང་གཉིས་དང་ཀོ་ལེ་གྷལ། གཞན་ཡང་བྷང་ལོར་བཅས་ཀྱི་ནང་ཕྱོགས་བསྐྱོད་གནང་སྟེ་ཕྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན། བཞུགས་སྒར་དུ་ཕྱིར་ལོག་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ནས། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱལ་ཚོགས་ཀྱི་བུད་མེད་ལ་དབྱེ་འབྱེད་འགོག་པའི་ཚོགས་ཆུང་ནས་རྒྱ་ནག་དང་འབྲེལ་བའི་དམིགས་བཀར་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་རྒྱ་ནག་གི་བུད་མེད་སྤྱི་དང་དམིགས་བསལ་བོད་ཀྱི་བུད་མེད་དང་ཡུ་གུར་ཁ་ཆེའི་བུད་མེད་དབང་པོ་སྐྱོན་ཅན་གྱི་བུད་མེད་སོགས་ཀྱི་ཐོག་འཛིན་པའི་སྲིད་བྱུས་ལ་བློ་འཚབ་ཡོད་པ་དང་ལེགས་བཅོས་གཏོང་དགོས་པའི་རྒྱབ་གཉེར་གནང་འདུག་པ་དེའི་ཐད་འབྲེལ་ཡོད་ཁག་ཅིག་ལ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། མཉམ་འབྲེལ་རྒྱལ་ཚོགས་ཀྱི་བུད་མེད་ལ་དབྱེ་འབྱེད་འགོག་པའི་ཚོགས་ཆུང་གི་ཚོགས་འདུ་ཐེངས་བརྒྱད་ཅུ་གྱ་ལྔ་པའི་ཐོག་རྒྱ་ནག་དང་འབྲེལ་བའི་དམིགས་བཀར་སྙན་ཐོ་འདོན་ཐེངས་དགུ་པའི་ནང། རྒྱ་ནག་གིས་བུད་མེད་ཐོག་འཛིན་པའི་སྲིད་བྱུས་ཐོག་བློ་འཚབ་ཡོད་པ་དང་ལེགས་བཅོས་བྱ་དགོས་པའི་རྒྱབ་གཉེར་གནང་བའི་ནང། གཞུང་དང་སྒེར་གྱིས་ཐད་ཀར་རམ་ཡང་ན་ཐད་ཀར་མ་ཡིན་པའི་ཐོག་ནས་དངོས་ཤུགས་བརྒྱུད་གསུམ་གྱིས་བུད་མེད་སྤྱི་དང། ལྷག་པར་དུ་བོད་ཀྱི་བུད་མེད་དང། ཡུ་གུར་བུད་མེད། བྱང་ཀོ་རི་ཡའི་བུད་མེད་དེ་བཞིན་དབང་པོ་སྐྱོན་ཅན་གྱི་བུད་མེད་ལ་དབྱེ་འབྱེད་བྱ་རྒྱུ་དེ་མཚམས་འཇོག་བྱ་དགོས་པའི་རྒྱབ་གཉེར་གནང་བར། བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ་ཚེ་རིང་སྒྲོལ་མ་ལགས་ཀྱིས་དགའ་བསུ་ཞུས་པ་དང་སྦྲགས་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་བུད་མེད་ཚོ་ལ་ལས་ཀའི་གོ་སྐབས་དང་ཆེད་ལས་སྦྱོང་བརྡར་གླ་ཕོགས་དཔལ་འབྱོར་གྱི་ཐོབ་ཐང་དྲང་བདེན་རིག་གཞུང་ཉར་ཚགས་བྱ་རྒྱུ་སོགས་གང་ཅིའི་ཐོག་ནས་བུད་མེད་ལ་དབྱེ་འབྱེད་བྱ་བཞིན་པ་རེད་ཅེས་གསུངས་གནང་གི་འདུག། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་བུད་མེད་དབྱེ་འབྱེད་འགོག་ཐབས་ཀྱི་ཚོགས་འདུ་དེ་ད་རིང་ཐེངས་བརྒྱད་ཅུ་གྱ་ལྔ་དེ་ཕྱི་ཟླ་ལྔ་པའི་ཚེས་བརྒྱད་ནས་ཉི་ཤུ་རྩ་དྲུག་བར་དུ་སྡོད་བསྐྱངས་ཡོད་རེད། དེའི་ཐོག་ལ་སྔོན་ཚུད་ནས་བོད་ཀྱི་བུད་མེད་ཚོགས་པའི་ངོས་ནས་ཏོག་ཙམ་ཡར་སྙན་ཞུ་ཕུལ་ཡོད་རེད་ཕུལ་བ་བྱས་ཙང་ང་ཚོས་ཡང་ཕ་གིར་ཚོགས་བཅར་བྱེད་ཐུབ་པ་བྱུང་སོང། དེའི་སྐབས་ལ་ཚེས་བཅུ་གཉིས་ཉིན་མོ་དེ་དམིགས་བསལ་གྱི་རྒྱ་ནག་སྒང་ལ་ཡ་བཤད་ཡ་ཡིན་དུས། བོད་ཀྱི་བུད་མེད་ཚོགས་པའི་ངོས་ནས་བོད་ནང་གི་བུད་མེད་དབྱེ་འབྱེད་དེའི་ཐོག་ལ་ང་ཚོས་ཆེད་ལས་པ་ཉི་ཤུ་རྩ་གསུམ་ལ་ཡ་འབོད་སྐུལ་ཞུ་བའི་ཏོག་ཙམ་ཡར་སྙན་ཐོ་ཞིག། ཕུལ་བ་བྱས་ཙང་ང་ཚོས་ཏོག་ཙམ་ཡར། བསྐྱར་དུ་ང་ཚོས་བཀའ་མོལ་ཞུ། འདི་བྱས་ནས་བོད་ནང་གི་བུད་མེད་དབྱེ་འབྱེད་ཞེ་པོ་ཅིག་ཡོད་པ་དེ། ཆེས་ཛ་དྲག་པའི་ནང་ལ་ཡོད་པ་ཅིག་ང་ཚོས་ཏོག་ཙམ་ཡར་ཞུས་པ་རེད་ཞུས་པ་བྱས་ཙང་ད་འདི། ཚེས་སུམ་ཅུ་ཉིན་མོ་དེར་མར་ད་རྒྱ་ནག་སྒང་ལ་ཡ་ང་ཚོ་བུད་མེད་དབྱེ་འབྱེད་འགོག་ཐབས་སྡེ་ཚན་ལྷན་ཚོགས་རང་ནས་མར་ཏོག་ཙམ་ཡ། སྙན་ཐོ་ཞིག་མར་བཏོན་ཡོད་རེད་འདིའི་ཐོག་ལ་ནི། བོད་ནང་གི་བུད་མེད་ཚོ་ལ་དམིགས་བསལ་གྱི་སློབ་སྦྱོང་གི་བྱེད་ཡས་གོ་སྐབས་ཉུང་ང་སྤྲད་ཡ། དེ་ནང་བཞིན་གྱི་ལས་ཀ་བྱེད་པའི་སྐབས་ལ་ཡ་ཨ་ནི་གཅིག་གླ་ཕོགས་ཉུང་ང་སྤྲད་ཡ། ཆེད་ལས་ཀྱི་སྦྱོང་བརྡར་སྐབས་ལ་ཡ་གོ་སྐབས་མ་སྤྲད་ཡ། Passport ར་ངོ་སྤྲོད་ལག་ཁྱེར་དེ་ཡ། གཅིག་ཡར་འཕྲོག་འགྲོ་ཡ། བཙན་དབང་ཐོག་ནས་ཨ་ནི་ཆང་ས་རྒྱབ་རྒྱབ་ཆོག་གི་མེད་པ། དེ་ནང་བཞིན་གྱི་སོ་སོ་བོད་པ་ཡིན་པའི་ཆ་ནས་སོ་སོའི་རིག་གཞུང་དེ་མ་སོ་སོ་རང་གི་ཉར་ཚགས་བྱེད་ཡ། དེ་ནང་བཞིན་གྱི་ང་ཚོའི་བོད་པའི་བུད་མེད་ཚོ་ལ་ཡ་ཨ་ནི་སོ་སོའི་གི་རང་གི་སྐད་ཡིག་སྲུང་སྐྱོབ་བྱེད་ཆོག་ཡག་གི། དེ་ནང་བཞིན་གྱི་དཔལ་འབྱོར་གནས་སྟངས་དེ་དབྱེ་བ་མེད་པའི་ཐོག་ནས་རེད་བ། ཅིག་དཔལ་འབྱོར་ཆེན་པོ་ཆགས་མ་བཅུག་ཡག་གི་བཙན་པོ་དབང་ཡོད་བཤད་མ་ཆོག་ཡག། དེ་ནང་བཞིན་གྱི་དྲང་བདེན་གཅིག་པ་ཡིན་དགོས། ག་རེ་ཟེར་ན་ང་ཚོ་གི་དྲང་བདེན་ཡོད་ཨ་ནི་ཁོང་ཚོས་དབྱེ་འབྱེད་བྱེད་རྒྱུ་འདི་ཚོ་ཚང་མའི་ཐོག་ལ་མ་འོངས་པ་ལ་ཨ་ནི་དབྱེ་འབྱེད་མེད་པ་དེ་རྒྱ་ནག་རང་གི་ངོས་ནས་དེ། ཁས་ལེན་པའི་ཐོག་ནས་རེད་བ། སོ་སོའི་གི། ནོར་འཁྲུལ་བྱེད་རྒྱུ་དེ་ཚོ་ཨ་ནི་དེ་ཚོ་ཕ། མ་འོངས་པ་དེའི་རིགས་ལ་ཨ་ནི་རྩ་བ་ཉིད་ནས་དེ་འདྲས་བྱེད་ཆོག་གི་མེད་པ་ཅིག་དོན་ནན་པོ་ཅིག་དེ་རིང་གྲོས་འཆར་སྙན་ཐོ་ནང་ལ་མར་ཐོན་རེད་བ། དེའི་ཐོག་ལ་ཆེད་ལས་པ་ཚང་མ་དང་ད་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ར་ཚང་མ་ལ་བོད་བུད་མེད་ལྷན་ཚོགས་ངོས་ནས་ཐུགས་རྗེ་ཆེ་གནང་ཞུ། དེ་རིང་བརྒྱུད་ལམ་དེའི་ཐོག་ནས་དེ་འདྲས་ཅིག་ཞུ་ན་བསམ་སོང། དེ་བཞིན་སྙན་ཐོ་དེའི་ནང་རྒྱ་ནག་གཞུང་གིས་བོད་ཀྱི་བུད་མེད་དང་ཨུ་གུར་ཁ་ཆེའི་བུད་མེད་བྱང་ཀོ་རི་ཡའི་བུད་མེད་ཐེ་བའི་བུད་མེད་ཚང་མར་དབྱེ་འབྱེད་བྱ་མཁན་ཚོར་འོས་ཤིང་འཚམ་པའི་དམ་དྲག་དང་ཉེས་ཆད་སོགས་ཀྱི་ལམ་ནས་འགོག་ཐབས་ཀྱི་ལག་བསྟར་བྱ་དགོས་པའི་ནན་སྐུལ་གནང་བཞག་ཡང་རྒྱལ་ཚོགས་ཀྱི་བུད་མེད་ལ་དབྱེ་འབྱེད་འགོག་པའི་ཚོགས་ཆུང་གིས་རྒྱ་ནག་གིས་ཁྲིམས་གཏུག་སོགས་ཀྱི་སྐབས་བུད་མེད་ལ་ཁྲིམས་དོན་ཐད་རོགས་སྐྱོར་བྱ་རྒྱུ་དང་ཁྲིམས་སར་ཉེ་རིང་མེད་པར་གནང་ཐབས་སུ་འབད་བརྩོན་གནང་བར་དགའ་བསུ་ཞུས་པ་དང་ཆབས་ཅིག་ད་དུང་གནས་སྡུད་རེའུ་མིག་གཞིར་བཟུང་བྱས་ན། ཁྲིམས་སར་བུད་མེད་ཀྱི་བདེན་དཔང་ལ་དེ་ཙམ་གྱི་བདག་སྤྲོད་མ་གནང་བ་སོགས་ཕོ་མོ་དབྱེ་འབྱེད་ཤུགས་ཆེ་བྱ་བཞིན་པར་བློ་འཚབ་ཡོད་པ་དཔེར་ན། ནང་ཁྱིམ་དུ་དྲག་སྤྱོད་དང་འཚེ་བ་ཕོག་པའི་བུད་མེད་ཀྱིས་ཞུ་གཏུག་བྱས་པའི་ནང་ནས་བརྒྱ་ཆ་བརྒྱད་ཅུ་ཙམ་ལ། ཁྲིམས་ཁང་ནས་ངོས་ལེན་མ་བྱས་པ་དེ་འདྲ་ཡང་ཡོང་བཞིན་ཡིན་པ་གསུངས་བཞག། ལྷག་པར་དུ་བོད་ཀྱི་བུད་མེད་དང་ཨུ་གུར། བྱང་ཀོ་རི་ཡའི་བུད་མེད་དེ་བཞིན་དབང་པོ་སྐྱོན་ཅན་གྱི་བུད་མེད་སོགས་ལ་ཁྲིམས་སར། དཔལ་འབྱོར་དང་སྐད་ཡིག་གི་ཐོག་ནས་འགོག་རྐྱེན་བཟོས་ནས་ཁྲིམས་ཐག་དྲང་པོ་ཞིག་ཡོང་བར་དཀའ་ངལ་འཕྲད་བཞིན་ཡོད་སྟབས་བུད་མེད་སྤྱི་དང་ལྷག་པར་དུ་གོ་སྐབས་ཉུང་བའི་བུད་མེད་དེ་ཚོར་ཁྲིམས་གཏུག་སྐབས་སྐད་སྒྱུར་དང་ཁྲིམས་རྩོད་པ་སོགས་ཀྱི་མཐུན་རྐྱེན་སྦྱོར་སྤྲོད་བྱ་དགོས་པ་སྙན་ཐོ་དེའི་ནང་བཀོད་འདུག་པ་འདིའི་ཐད། རྒྱ་ནག་གཞུང་གིས་དངོས་སུ་ལག་ལེན་ག་འདྲ་གནང་སྲིད་མིན་གྱི་སྐོར་ཨ་མི་རི་ཀའི་མེ་སི་ཅུ་སི་མངའ་སྡེའི་ནང་བཞུགས་མཁན་བོད་གནས་ཉམས་ཞིབ་པ་འཇམ་དཔལ་སྨོན་ལམ་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་གི་འདུག། བོད་ནང་ལ་མི་རིགས་དབྱེ་འབྱེད་ཟེར་དེ་དུས་རབས་ནས་གནས་བསྡད་ཅིག་རེད་དཔེ་བཤད་ན། ང་ཚོས་ཅིག་བོད་པའི་བུད་མེད་ཙམ་མ་ཡིན་པར་ད་བོད་ཀྱི་གྲངས་ཉུང་མི་རིགས་རིགས་ཚང་མ་རེད་དཔེ་བཤད་ན་ང་ཚོ་དངོས་སུ་དོད་པོ་སྐོར་ཆ་བཞག་པ་ཡིན་ན་ཆབ་སྲིད་ཐོག་ནས་རེད།

དེ་བཞིན་བུད་མེད་སྤྱི་དང་ལྷག་པར་དུ་བོད་དང་ཨུ་གུར་མི་རིགས་ཀྱི་བུད་མེད་ལ་བཙན་དབང་གིས་སྨད་འཚོང་བྱ་རུ་བཅུག་པ་དང་བཙན་ཁྲིད་བྱས་པ། བཙན་དབང་གིས་གཉེན་སྒྲིག་བྱས་པ། བཙན་སྐུལ་བྱས་པ། བཙན་དབང་གིས་དབང་པོ་ཕྱིར་འདོན་བྱས་པ། ཁྲིམས་འགལ་གྱིས་བུ་ཚབ་གསོ་ཉར་བྱས་པ་སོགས་འགོག་ཐབས་བྱ་དགོས་པ་ཡང་རྒྱལ་སྤྱིའི་བུད་མེད་ལ་དབྱེ་འབྱེད་མཚམས་འཇོག་དགོས་པའི་ཚོགས་ཆུང་གིས་རྒྱ་ནག་གཞུང་ལ་ནན་སྐུལ་ཞུས་བཞག། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། རྒྱ་ནག་དང་ཧོང་ཀོང་ཐའེ་ཝན་གྱི་ལེ་ཚན་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་དྲུག་བཞིའི་དོན་རྐྱེན་གྱི་དྲན་རྟེན་ཁང་གསར་འཛུགས་བྱས་པ་དང་འབྲེལ་གནམ་བདེ་སྒོ་མོ་ཆེ་ཐང་ཆེན་གྱི་སྐྱེས་དམན་ཚོགས་པས་རྒྱ་ནག་གཞུང་གིས་དྲུག་བཞིའི་དོན་རྐྱེན་དེར་དག་སེལ་དགོས་པའི་དགོས་འདུན་སླར་ཡང་བཏོན་ཡོད་པའི་སྐོར་སོགས་འཆི་མེད་ལགས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམས་ལྷན་རྒྱས་དགོང་མོ་བཟང། ད་ལོ་ནི་པེ་ཅིན་གནམ་བདེ་སྒོ་མོའི་ཐང་ཆེན་གྱི་དམངས་གཙོའི་ལས་འགུལ་ལ་རྒྱ་ནག་གཞུང་གིས་དྲག་གནོན་བྱས་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་ཡོད་པ་དང་ཉིན་ཤས་སྔོན་ཨ་རིའི་གྲོང་ཁྱེར་ཉུའུ་ཡོག་ནང་དྲུག་བཞིའི་དྲན་རྟེན་ཁང་ཞིག་གསར་འཛུགས་གནང་ཡོད་པ་དང། དྲན་རྟེན་ཁང་འདི་གསར་འཛུགས་གནང་མཁན་གྱི་གྲས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་པེ་ཅིན་གནམ་བདེ་སྒོ་མོའི་ཐང་ཆེན་གྱི་སློབ་ཕྲུག་གི་དམངས་གཙོའི་ལས་འགུལ་སྐབས་ཀྱི་མགོ་ཁྲིད་གྲས་ཝང་ཏན་གིས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲིར་ལན་འདེབས་གནང་སྐབས་དྲན་རྟེན་ཁང་འདི་གསར་འཛུགས་གནང་བའི་བརྒྱུད་རིམ་སོགས་ངོ་སྤྲོད་གནང་ཡོད་པ་དང། བརྒྱད་ཅུ་གྱ་དགུའི་སློབ་ཕྲུག་གི་དམངས་གཙོའི་ལས་འགུལ་གྱི་དྲན་རྟེན་ཁང་གསར་འཛུགས་བྱེད་པའི་སྐབས།

སྐྱེས་ནས་འཚར་ལོངས་བྱེད་པའི་མི་རྣམས་རྒྱ་ནག་དམར་ཤོག་གཞུང་གིས་ཀླད་པ་བཀྲུས་ཏེ་རང་ཉིད་ཀྱི་བསམ་བློ་མེད་པའི་ཤིང་སྡོང་ལྟ་བུ་ཡིན་པ་དང། ཁོང་གི་རི་མོ་དེ་བཞིན་གཞན་གྱི་བཀོད་བྱུས་འོག་གནས་པའི་མི་རྣམས་ཀྱིས་སྨོན་ལམ་བརྒྱབ་ནས་རང་དབང་དང་དམངས་གཙོའི་རེ་བ་སྒྲུབ་ཐུབ་པའི་འདུན་པ་མཐོང་ཐུབ་པའི་ཆེད་བྲིས་པ་ཞིག་ཡིན་པའི་སྐོར་གསུངས་དོན།

སྒྱུ་རྩལ་བ་ཡན་ཀོ་ཧྥུའུ་ཡིས་ལོ་མང་གོང་པེ་ཅིང་དུ་ཁོང་དང་སློབ་གྲྭ་གཅིག་པའི་སློབ་མ་ཚོས་སློབ་ཐོན་གྱི་རི་མོ་འགྲེམ་སྤེལ་བྱེད་པའི་སྐབས་སྲིད་གཞུང་གིས་སྨྲ་བརྗོད་རང་དབང་ལ་དམ་དྲག་བྱེད་ཡའི་བྱེད་སྒོ་བཙུགས་པ་མཐོང་ཐུབ་ཀྱི་ཡོད་ཅིང། ལྷག་པར་དུ་བསམ་བློ་དང་འབྲེལ་བ་ཡོད་པ་སྒྱུ་རྩལ་བ་ཚོས་རང་དབང་གིས་བརྩམས་ཆོས་གསར་གཏོད་བྱ་རྒྱུར་དེ་བས་ཚོར་བ་རྣོ་པོ་ཅིག་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག། རྒྱ་ནག་གི་ཁྲོམ་རའི་ནང་དེང་དུས་ཀྱི་སྒྱུ་རྩལ་རི་མོར་རིན་གོང་ཆེན་པོ་སྤྲད་ཡོད་པ་དང། ཡན་ཁ་ཧྥུའུ་ལྟ་བུའི་དེང་དུས་རི་མོ་སྒྱུ་རྩལ་བ་གྲགས་ཅན་ཞིག་གིས་རྒྱ་ནག་གི་ཁྲོམ་ར་ཆེན་པོ་བློས་བཏང་ནས་བློ་འགྱོད་ཡོད་མེད་སྐད་ཆ་དྲིས་སྐབས། ཡན་ཁ་ཧྥུའུ་ཡིས། ཁོང་གིས་ངོ་ཤེས་པའི་རྒྱ་ནག་གི་གྲགས་ཅན་རི་མོའི་སྒྱུ་རྩལ་བ་ཁག་ཅིག་ཁྲོམ་རའི་ནང་དགོས་མཁོ་ཆེན་པོ་ཡོད་མཁན་ཞིག་ཡིན་ན་ཡང། ཁོང་ཚོ་དོན་དངོས་སེམས་པ་སྐྱིད་པོ་མེད་པའི་སྐོར་གསུངས་པར།

འདས་པའི་ལོ་གཅིག་ནང་གནམ་བདེ་སྒོ་མོའི་སྐྱེས་མའི་ཚོགས་པའི་ཚོགས་མི་བདུན་ཙམ་འདས་གྲོངས་སུ་ཕྱིན་ཡོད་པ་དང་ལོ་མང་རིང་སྐྱེས་མའི་ཚོགས་པའི་ཚོགས་མི་ཚོས་རྒྱ་ནག་གཞུང་གིས་དྲུག་བཞིའི་དོན་རྐྱེན་ལ་དག་སེལ་དགོས་པའི་དགོས་འདུན་བཏོན་མུས་ཡིན་ཞིང། དེའི་རིང་ཚོགས་པ་དེའི་ཚོགས་མི་བདུན་ཅུ་ལྷག་ཙམ་ལོ་ན་རྒས་པ་སོགས་ཀྱིས་འདས་གྲོངས་སུ་ཕྱིན་ཟིན་ཡོད་ཅིང།

འདས་གྲོངས་སུ་ཕྱིན་པའི་ནང་མི་ཞིག་གིས་འདས་གྲོངས་སུ་མ་ཕྱིན་སྔོན། ང་ཚོས་མུ་མཐུད་ནས་དྲུག་བཞིའི་དོན་རྐྱེན་ལ་དག་སེལ་ཡོང་རྒྱུར་འབད་བརྩོན་བྱེད་དགོས་པའི་སྐོར་བརྗོད་མྱོང་ཡོད་ཅེས་གསུངས་འདུག་ཞི་ཅིན་ཕིང་གིས་རྒྱ་ནག་གི་སྲིད་དབང་འཛིན་པའི་ལོ་ངོ་བཅུ་ཙམ་ནང་རྒྱ་ནག་ལ་འགྱུར་ལྡོག་ཆེན་པོ་བཏང་ཡོད་པ་ནི། ཆབ་སྲིད་དང་སྨྲ་བརྗོད་རང་དབང་སོགས་ཕྱོགས་ཚང་མ་ནས་ཕྱི་བཤོལ་བྱས་ཡོད་ཅིང། གནམ་བདེ་སྒོ་མོའི་ཐང་ཆེན་གྱི་སྐྱེས་མའི་ཚོགས་པའི་མགྲིན་ཚབ་མ་ལྕམ། ཡུའུ་ཝེ་ཅེ་གྱིས། དྲུག་བཞིའི་དོན་རྐྱེན་ལ་དག་སེལ་བྱ་རྒྱུ་དེ་ནི།

ཉིན་ནས་ཨ་རི་དང་ཉི་ཧོང་ཡོ་རོབ་སོགས་ཡུལ་གྲུ་ཁག་ནང་དམངས་གཙོ་དོན་གཉེར་བ་དང་ས་གནས་མི་མང་མང་པོས་དྲུག་བཞིའི་དོན་རྐྱེན་དེར་དྲན་གསོའི་ལས་འགུལ་སྣ་ཚོགས་སྤེལ་བཞིན་ཡོད་པ་ལྟར། ཕྱི་ཚེས་ཉི་ཤུ་བདུན་ཉིན་ཁེ་ན་ཏྲའི་གྲོང་ཁྱེར Toronto དང Vancouver བཅས་སུ་མི་གྲངས་བརྒྱ་གྲངས་ཁ་ཤས་འདུ་འཛོམས་ཀྱིས་དྲུག་བཞིའི་དོན་རྐྱེན་ལ་དྲན་གསོའི་ལས་འགུལ་ནང་ཞུགས་ཡོད་པ་དང། ད་ལོའི་ལས་འགུལ་དེ་བཞིན་དྲུག་བཞི་དོན་རྐྱེན་མ་བརྗེད་རྒྱ་ནག་གི་བཙོན་འོག་གི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་འབོད་སྐུལ་བྱས་པ་དང་ཆབས་ཅིག་རྒྱ་ནག་གཞུང་གིས་ཁེ་ན་ཏྲར་སིམ་འཛུལ་དང་ཐེ་གཏོགས་འཇིགས་སྐུལ་གྱི་བྱ་སྤྱོད་ལ་ངོ་རྒོལ་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་ཁེ་ན་ཏྲར་གཞི་རྒྱ་ཆེན་པོས་སིམ་འཛུལ་བྱས་པའི་བྱ་སྤྱོད་ལ་མི་རྣམས་ཀྱིས་དོ་སྣང་ཆེན་པོ་བྱས་ཏེ། ད་ལོའི་དྲུག་བཞི་དུས་དྲན་གྱི་བརྗོད་བྱ་གཙོ་བོ་དེ་ཐེ་གཏོགས་ལ་ངོ་རྒོལ་དང་འཇིགས་སྐུལ་ལ་ངོ་རྒོལ་ཆགས་ཡོད་ཅིང། ཉེ་ཆར་ཁ་ན་ཏྲའི་བདེ་འཇགས་དང་གསང་བའི་ལས་ཁང་གིས་ཁ་ན་ཏྲའི་གྲོས་ཚོགས་ལ་སྙན་ཞུ་ཕུལ་ནས་རྒྱ་ནག་གཞུང་གིས་འཐུས་མི་ཁག་ཅིག་ལ་དམིགས་བསལ་སོ་ལྟ་བྱེད་བཞིན་པ་དཔེ་མཚོན་དྲངས་ཡོད་ཅིང། རྒྱ་ནག་གི་ཐོ་གཞུང་ནག་པོ་ཞེས་པའི་ནང་ཡོད་མིན་ལ་མ་ལྟོས་པར་ལྕམ་ཁོ་པན་ཞུའུ་ཝེ་ཐེངས་འདིའི་དྲུག་བཞིའི་རྗེས་དྲན་ལས་འགུལ་ནང་ཞུགས་ཡོད་པ་དང། ཉེ་ལམ་རང་ཉིད་ལ་རྒྱ་ནག་གིས་དམིགས་བསལ་སོ་ལྟ་བྱེད་བཞིན་ཡོད་པ་ཁེ་ན་ཏྲའི་གསང་བའི་ལས་ཁང་ནས་ཤེས་རྟོགས་བྱུང་ཞིང། ཕྱིའི་རྒྱལ་ཁབ་ཀྱིས་ཐེ་གཏོགས་བྱས་པའི་གནད་དོན་ཁོང་རང་ཉིད་ཐོག་བྱུང་བ་དང། ཡིན་ནའི་ཁོང་གིས་ཁ་མི་གྲག་པར་འདུག་མི་སྲིད་པ་མ་ཟད་ཕྱིར་བཤོལ་དེ་བས་ཀྱང་བྱེད་མི་སྲིད་པར། མུ་མཐུད་ནས་རང་ཉིད་ཀྱི་རིན་ཐང་རྒྱུན་འཁྱོངས་བྱེད་ངེས་ཡིན་ཞེས་འགྲེལ་བརྗོད་གནང་ཡོད་འདུག། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་སྤྱི་ཟླ་དྲུག་པའི་ཚེས་བཞི་ཉིན་པེ་ཅིན་གནམ་བདེ་སྒོ་མོའི་ཐང་ཆེན་དུ་སློབ་མ་གཙོ་བོར་བྱས་པའི་མི་གྲངས་ཁྲི་ཚོ་མང་པོ་འཛོམས་ནས་རང་དབང་དང་དམངས་གཙོའི་ཆེད་ངོ་རྒོལ་བྱེད་བཞིན་པའི་སྐབས། རྒྱ་ནག་གཞུང་གིས་ཚད་ལྡན་དམག་དཔུང་བཏང་ནས་དྲག་གནོན་བྱས་ཏེ་སློབ་མ་དང་གྲོང་མི་མང་པོའི་ཚེ་སྲོག་ཤོར་ཡོད་པ་དང། ཡིན་ནའི་རྒྱ་ནག་གཞུང་གིས་དུས་ད་ལྟ་ཡང་སྐབས་དེ་དུས་འདས་གྲོངས་སུ་ཕྱིན་པའི་མིའི་གྲངས་འབོར་ཕྱིར་བསྒྲགས་བྱེད་ཀྱི་མེད་པ་མ་ཟད།

ཐེངས་འདིའི་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་དབྱིན་ཇིའི་བུད་མེད Freda Bedi འམ་དགེ་སློང་མ་ཀརྨ་དཔལ་མོ་མཁས་མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་གུས་པ་ལྷུན་གྲུབ་ཚེ་རིང་གིས་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། དབྱིན་ཇིའི་མི་རིགས་ཡིན་པ་གང་ཞིག་ལ། རྒྱ་གར་ནང་སྐུ་ཚེ་ཆ་ཚང་དང། བོད་བརྒྱུད་ནང་བསྟན་ཆོས་ལུགས་ཉམས་ལེན་གནང་མཁན། Freda Bedi འམ། དགེ་སློང་མ་ཀརྨ་དཔལ་མོ་མཁས་མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་དཔེ་དེབ་བྲིས་གནང་མཁན་དབྱིན་ཇིའི་མི་སེར་སྐུ་ཞབས Andrew Whitehead དང། ཁོང་གི་སྐུ་ཚེའི་ལོ་རྒྱུས་སྐོར་དཔེ་དེབ་བྲིས་གནང་མཁན་གཞན་དབྱིན་ཇིའི་མི་སེར་ལྕམ

Freda Bedi ནི་དབྱིན་ཇིའི་བུད་མེད་ཞིག་ཡིན་ནའང་དོན་དངོས་ཐོག་ཁོང་རྒྱ་གར་གྱི་བུད་མེད་ཞིག་ཆགས་གནང་བ་དང། ཁོང་གིས་རྒྱ་གར་གྱི་ཕྱི་སྐྱོད་ལག་འཁྱེར་ལེན་གནང་བ་མ་ཟད་རྒྱ་གར་བ་ཞིག་དང་གཉེན་སྒྲིག་གནང་ནས་ཁོང་རྒྱ་གར་གྱི་ས་ཐོག་མ་སླེབས་གོང་ནས་རྒྱ་གར་གྱི་གྱོན་གོས་གོན་གནང་ཡོད་པ་རེད། ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོར་དབྱིན་ཇིའི Midlands མངའ་ཁུལ་གྱི Derby ཞེས་པའི་ས་གནས་དེར་སྐུ་འཁྲུངས་ཡོད་པ་དང། ཁོང་དབྱིན་ཇིའི་འབྱོར་བ་ཆེ་བ་དང་སྐུ་དྲག་བསགས་པའི་ནང་ཁྱིམ་ནས་མིན་ནའང། Oxford གཙུག་ལག་སློབ་གཉེར་ཁང་ལ་བསྐྱོད་གནང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུའི་ལོ་རབས་ནང་ཁོང་དང་རྒྱ་གར་གྱི་པན་ཇབ་མངའ་ཁུལ་ནས་ཡིན་པའི་སློབ་གྲོགས། Baba Pyare Lal Bedi དང་ཐུག་འཕྲད་བྱུང་རྗེས་ཁོང་གཉིས་བར་མཛའ་འབྲེལ་གྱི་འབྲེལ་བ་བྱུང་གནང་བ་རེད། ཁོང་རྣམ་གཉིས་གཡོན་ཕྱོགས་ཞུས་ནའང་དམར་ཤོག་གི་ལྟ་བར་ཡིད་ཆེས་གནང་མཁན་དང་རྒྱལ་ཞེན་པ་གཉིས་ཡིན་པ་རེད། ཁོང་རྣམ་གཉིས་ཀྱི་མཛའ་འབྲེལ་དེ་སྤྱི་ཚོགས་ནང་ཁས་ལེན་མ་བྱེད་པའི་གྱེན་ལོག་གི་བྱ་བ་ཞིག་ཆགས་ནའང་ཁོང་རྣམ་གཉིས་གཉེན་སྒྲིག་གནང་ཡོད། དེ་རྗེས་ཁོང་རྣམ་གཉིས་ལོ་ངོ་གཅིག་གི་རིང་འཇར་མ་ནིའི་ནང་གནས་སྡོད་གནང་སྐབས་འཇར་མ་ནིའི་དབང་འཛིན་པ་ཧི་ཏི་ལེ་ཡིས་སྲིད་དབང་བཟུང་འགོ་བཙུགས་པའི་དུས་སྐབས་ཁེལ་ཡོད། དེ་རྗེས་ཁོང་རྣམ་གཉིས་རྒྱ་གར་གྱི་གྲོང་ཁྱེར་ལ་ཧོར་དུ་གཞིས་སྤོས་གནང་བ་དང། དེ་གར Freda Bedi ཡིས་དབྱིན་ཇིའི་སྐད་ཡིག་སློབ་གནང་རྒྱུ་དང། གསར་འགོད་པའི་ཕྱག་ལས་གནང་འགོ་བཙུགས་ཡོད། དེ་གར་ཁོང་བཟའ་ཚོ་རྣམ་གཉིས་ཡུ་རོབ་ཀྱི་རྣམ་ཀུན་གྱི་མི་ཚེ་སྐྱེལ་ཕྱོགས་ཐོག་བརྩི་འཇོག་མ་གནང་མཁན་དང། གཡོན་ཕྱོགས་ཀྱི་ལྟ་བ་འཛིན་མཁན་ཤེས་ཡོན་ཅན་ཉུང་ཤས་ཀྱི་སྤྱི་ཚོགས་དེའི་ཆ་ཤས་སུ་གྱུར་གནང་ཡོད་པ་རེད་ཅེས་གསུངས་འདུག། ཁོང་དེ་གར་རྒྱ་གར་གྱི་སྤྱི་པའི་མི་སེར་གྱི་རང་དབང་གི་ལས་འགུལ་གསར་པ་དེའི་ནང་ཞུགས་པ་དེ་ནེ་རུས་དབུ་ཁྲིད་ཡོད་པ་དང་ཁོང་གི་སྐུ་ཟླ། Kisan Sabha། ཞེས་པའི་རྒྱ་གར་གྱི་ཞིང་པའི་ལས་འགུལ་ནང་ཤུགས་ཆེ་མཉམ་ཞུགས་གནང་ཡོད། ཁོང་རྣམ་གཉིས་ཀྱིས་ཟླ་བ་གསུམ་རེའི་མཚམས་ཆེ་མཐོང་ཤུགས་ཆེ་ཡོད་པའི་བསྐྱར་ཞིབ་ཀྱི་དུས་དེབ་ཞིག་དང། བདུན་རེའི་ནང་སྲིད་དོན་གྱི་ལས་འགུལ་སྐོར་གྱི་དུས་དེབ་གཉིས་འདོན་གནང་ནས། ཁོང་རྣམ་གཉིས་ལས་དོན་ཧ་ཅང་གི་མང་པོ་སྤེལ་གནང་མཁན་ཆགས་ཡོད། འཛམ་གླིང་གི་དམག་ཆེན་དང་པོ་འགོ་འཛུགས་བྱུང་སྐབས་རྒྱ་གར་དབྱིན་ཇི་གཞུང་གིས་པན་ཇབ་དམག་ཁུལ་ནང་དམག་མི་འདེམས་སྒྲུག་གི་ལས་དོན་སྤེལ་བར་ཁོང་གི་སྐུ་ཟླས་དེར་ངོ་རྒོལ་གནང་བར་བརྟེན་ཁོང་རྒྱ་གར་གྱི Rajasthan མངའ་ཁུལ་གྱི་བཙོན་ཁང་ཞིག་ནང་ཟླ་ངོ་བཅོ་ལྔའི་རིང་བཙོན་འཇུག་གི་ཉེས་ཆད་ཕོག་པ་དེར། Freda Bedi ཡིས་ཁོང་གི་བཟའ་ཟླ་སྲིད་དབང་གཅིག་སྡུད་དང་བཙན་རྒྱལ་རིང་ལུགས་ལ་ངོ་རྒོལ་གནང་བར་འཛིན་བཟུང་དོ་དམ་བྱས་པ་ཡིན་པའི་སྐོར་དང། ངོས་རང་ཡང་སྲིད་དབང་གཅིག་སྡུད་དང་བཙན་རྒྱལ་རིང་ལུགས་ལ་ངོ་རྒོལ་བྱེད་མཁན་ཡིན་ཞེས་བརྗོད་ཡོད་འདུག་དེ་རྗེས་ཁོང་གིས་རྒྱ་གར་གྱི་རང་དབང་རང་བཙན་ལས་འགུལ་གྱི་དབུ་ཁྲིད Gandhi མཆོག་གི། Satyagraha། ཞེས་པའི་ལས་འགུལ་ནང་ཞུགས་པ་དང། སྐབས་དེའི་ཛ་དྲག་གི་ཁྲིམས་བཀོད་འདོམས་བྱས་པ་དེ་རྩིས་མེད་དུ་བཏང་བར། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་ལོར་ཁོང་ཟླ་ངོ་གསུམ་གྱི་རིང་ལ་ཧོར་གྲོང་ཁྱེར་གྱི་བུད་མེད་ཀྱི་བཙོན་ཁང་ནང་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད་ཅེས་གསུངས་འདུག་ཡང། དགེ་སློང་མ། Freda Bedi། མཆོག་གི་མཛད་རྣམ་གྱི་དཔེ་དེབ་བྲིས་གནང་མཁན། དབྱིན་ཇིའི་མི་སེར་ལྕམ། Norma Levine། ཡིས་གསུངས་ན།

དེ་སྔ་ངོས་རང་གིས་མི་ཚེའི་ནང་གོ་མྱོང་མེད་པའི་དགེ་སློང་མ Freda Bedi མཆོག་གི་ཞབས་ཕྱི་བོད་པའི་བུད་མེད་པད་མ་བཟང་མོས་ཁོང་ལ། མ་མི་ལགས། རྩ་ཆེན་གྱི་ཨ་མ་ལགས་ཞེས་འབོད་ནས། དམ་པ་ཁོང་དགོངས་པ་རྫོགས་སྐབས་ནམ་མཁར་འཇའ་ཟུག་པ་སོགས་ཀྱི་ཡ་མཚན་གྱི་མངོན་རྟགས་མང་པོ་བྱུང་ཡོད་པ་མ་ཟད་ཁོང་ཐུགས་དམ་དུ་བཞུགས་པ་དང་སྐུ་ལུས་ལ་དྲི་མ་མི་ཁ་བའི་ཡ་མཚན་གྱི་གནས་ཚུལ་མང་པོ་ལན་མང་རེ་བརྗོད་བྱུང། ད་དུང་ཁོ་མོས་མ་མི་ལགས་སངས་རྒྱས་ཀྱི་གོ་འཕང་ཐོབ་གནང་ཡོད་པའི་སྐོར་ཡང་གསུངས་བྱུང་ཞེས་གསུངས་འདུག་ཁོང་གི་སྐུ་ཕུང་རྒྱལ་ས་ལྡི་ལི་ནི་ཛམ་མུ་ལྡིན་ས་ཁུལ་དུ་ཡོད་པའི་ཁོང་གི་སྤུན་ཉེ་ཞིག་གི་གཟིམ་ཤག་ཏུ་ཉིན་བཞིའི་རིང་འཇོག་གནང་སྐབས། རྒྱ་གར་གྱི་སྲིད་བློན་འདས་མོ་ལྕམ། Indira Gandhi། མཆོག་ཁོང་གི་སྐུ་ཕུང་མཇལ་བར་ཕེབས་ཡོད་པ་རེད་འདུག། ཡང་རྩོམ་སྒྲིག་པ་སྐུ་ཞབས Andrew Whitehead གྱིས་གསུངས་ན།

རང་གི་ཕ་མེས་ཀྱི་རྒྱལ་ཁབ་ལ་ངོ་རྒོལ་གནང་ནས། བཙོན་ཁང་དུ་སྐྱོད་མཁན་ཞིག་དང། ཁོང་གིས་བོད་བརྒྱུད་ནང་བསྟན་ཉམས་སུ་ལེན་པ་ཙམ་དུ་མ་ཟད་བོད་བརྒྱུད་ནང་བསྟན་གྱི་བཙུན་མ་ཞིག་ཀྱང་ཆགས་གནང་ཡོད་པ་རེད། དེས་མ་ཟད་བོད་བརྒྱུད་ནང་བསྟན་བཙན་བྱོལ་ནང་ཙམ་མ་ཟད་ནུབ་ཕྱོགས་རྒྱལ་ཁབ་ཁག་ཏུ་གཞི་རྟེན་ཚུགས་རྒྱུར་ཕན་ཐོགས་གནང་བ་དེ་ནི་གལ་ཆེན་ཞིག་ཆགས་ཡོད། མདོར་བསྡུས་ནས་ཞུས་ན་གོང་ཞུས་ཀྱི་གྲུབ་འབྲས་ཁག་ནི་ཧ་ཅང་གི་གཟེངས་སུ་ཐོན་པ་ཞིག་རེད། ཡིན་ནའང་ངོས་རང་གིས་དོ་སྣང་བྱེད་འོས་པ་དང། ཁོང་གི་སྐུ་ཚེའི་ནང་གི་དོན་གནད་གཙོ་བོ་དེ་ནི་ཁོང་གི་སྐུ་ཚེའི་ཐོག་འགྱུར་བ་མང་དག་ཅིག་བཏང་གནང་ཡང། ཁོང་རང་ཉིད་ཀྱི་སྐུ་ཚེའི་ནང་གི་འདས་པའི་གནད་དོན་ཁག་གི་ཐོག་ངོས་བཞེས་མེད་པའི་སྐོར་གང་ཡང་མ་གསུངས་པ་དེ་ཡིན་པ་རེད་ཅེས་གསུངས་འདུག། Freda Bedi མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར། བླ་མ་ཀརྨ་འཕྲིན་ལས་རིན་པོ་ཆེའི་ལྷན་རྒྱ་གར་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་ཏི་ལོག་པུར་ས་གནས་སུ་ཡོད་པའི་ཀརྨ་སྒྲུབ་བརྒྱུད་དར་རྒྱས་གླིང་ཞེས་པའི་ཨ་ནིའི་དགོན་པ་དེ་དབུ་འཛུགས་གནང་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ལོ་རབས་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་དར་ལ་ཧོ་སེར་བོད་ནས་བཙན་བྱོལ་དུ་ཕེབས་པའི་བོད་པའི་བླ་སྤྲུལ་རྣམ་པའི་ཆེད་སློབ་གྲྭ་ཞིག་གསར་འཛུགས་གནང་ཡོད་པ་མ་ཟད་བཙན་བྱོལ་བོད་པའི་སློབ་ཕྲུག་ཁག་ཅིག་ལ་སློབ་ཡོན་ཐོག་རོགས་རམ་ཡང་གནང་ཡོད་པ་རེད། ད་ལྟ་ཨིན་ཇིའི་མི་རིགས་ཡིན་པ་གང་ཞིག་ལ་རྒྱ་གར་ནང་སྐུ་ཚེ་ཆ་ཚང་དང། བོད་བརྒྱུད་ནང་བསྟན་ཆོས་ལུགས་ཉམས་ལེན་གནང་མཁན། Freda Bedi འམ། དགེ་སློང་མ། ཀརྨ་དཔལ་མོ་མཁས་མཆོག་མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར། ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ཁོང་གི་ལོ་རྒྱུས་དེ་གསན་རྒྱུར་དུས་ཚོད་བཏོན་གནང་བར་ཐུགས་རྗེ་ཆེ་ཞུ་ཡོད། ལེ་ཚན་གྱི་ཕབ་སྒྱུར་གྱིས་ཕྱོགས་བསྒྲིགས་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་འཆི་མེད་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན།